སློབ་དཔོན་ཞི་བ་འཚོ་ནི་འོག་ནས་བྱུང་བའི། ཆགས་པ་ཉེས་པ་ཆུང་ངུར་གསུངས་པའི་སྐབས་ཀྱི་ཉེས་མེད་དེ་གཞུང་འདིས་འདུ་བར་བཞེད་དེ་ལེགས་སོ། ཟ་ད་གཉིས་པ་དེ་ལས་སེམས་བསྲུང་བའི་ཚུལ་ནི། ས་གཉིས་པ་དེ་ལས་གཉིས་པ་ནི་ག་ལ་ཡོད། ས་བཅད་ནི། ས་གཉིས་པ་ཡོད་ཀྱི་དབུགས་ལ་ཡོད་རེད།
ལ།

དེ་ལས་སེམས་བསྲུང་བའི་ཚུལ། འོ་དེ་བས་ད། ཉམས་ན་ཕྱིར་བཅོས་པ། འོ་དེ་བས་ད་དེ་བས་ད། ཆགས་པ་ཉེས་པ་ཆུང་བར་གསུངས་པའི་དགོངས་པ།
འོ་དེའི་ས་བཅད་དེ་ཁུ་ཁའི་ལ། མི་ནས་མ་ཡང་ས་བཅད་དེ་ཤུ་གུ་ག་ལ་ནུ། བཞི་བཅུ་ཞེ་བདུན་ལ་ནུ་གི་ལ།
འོ་བཞི་ཞེ་བདུན་དེ་ལ་ནུ་ག་འོ་ད་དེ་བས། འོ་དེ་སེམས་བསྲུང་བ་དེ་དེ་བྱས་སོ་དེ།

ཚུལ་ཁྲིམས་གསུམ་ལ་བརྩམས་ནས་སྟོན་པས། མདོ་སྡེ་གཞན་དང་གཞན་དུ་ཐོར་བུར་ཐོར་བུར་གསུངས་པའི་ཐོར་བུ་བ་དེ་དག་བྱང་སེམས་ཀྱི་སྡེ་སྣོད་ཀྱི་མ་མོ་འདིར་ཕྱོགས་གཅིག་དང་རྒྱུན་གཅིག་ཏུ་ཚང་བར། འཕགས་པ་ཐོགས་མེད་ཀྱིས་བཤད་པའོ། སོ་ད་མདོ་སྡེ་ལས་གསུངས་པ་དེ་འཕགས་པ་ཐོགས་མེད་བ་འདི་ནི་ཚུལ་ཁྲིམས་ལེའུ།

དེ་ལྟར་ན་རང་བཟོ་དང་བྲལ་བའི་བསླབ་པའི་གནས་ལ་གོང་དུ་བཤད་པ་དོན་དུ་རང་བཟོ་དང་བྲལ་བ་ཤིང་རྟ་ཆེན་པོས་གསུངས་པ་རྐྱང་པས་རང་བཟོ་དང་བྲལ་བའི་བསླབ་པའི་གནས་ལ་བསླབ་པར་བྱ་བའི་ཕྱིར་དུ་བྱང་སེམས་གུས་པ་བསྐྱེད་པས་བསམ་པ་ཕུན་སུམ་ཚོགས་པ་གསུམ་གྱིས་གཞན་ལས་སྡོམ་པ་ཡང་དག་པར་བླངས་ནས་བསླབ་པ་ལ་སྙིང་ཐག་པ་ནས་མཆོག་ཏུ་གུས་པར་བྱས་ཏེ། ཇི་ལྟར་བཅས་པ་ལས་མི་འདའ་བར་བསླབ་པར་བྱའོ། བསམ་པ་གསུམ་ནི་དེ་དག་ལ་སློབ་པར་འདོད། སློབ་པར་འདོད་པའི་བསམ་པ་རྣམ་པར་དག་པ་དང་བྱང་ཆུབ་འདོད་པའི་བསམ་པ་དང་སེམས་ཅན་གྱི་དོན་བྱ་བའི་བསམ་པའོ། འདི་གསུམ་ཚུལ་ཁྲིམས་གསུམ་ལ་བསླབ་པ་ལ་འགྲེལ་པ་རྣམས་ཀྱིས་འཆད་ཀྱང། བསམ་པ་གསུམ་པོ་དེ་ཚུལ་ཁྲིམས་གསུམ་ལ་བསླབ་པ་ལ་འགྲེལ་པ་རྣམས་ཀྱིས་འཆད་ཀྱང་ཟ། དང་པོ་བསླབ་པའི་རང་བཞིན་ནི། དང་པོ་བསླབ་པའི་རང་བཞིན་ནི། ཚུལ་ཁྲིམས་གསུམ་ལ་སློབ་འདོད་དང་ཕྱི་མ་གཉིས་ནི་ཆེད་དུ་བྱ་བ་བྱང་ཆུབ་དང་གཞན་དོན་གྱི་དོན་དུ་སློབ་པ་ལ་བཤད་ན་ལེགས་པར་མཐོང། ཟ་ད་རྗེ་རིན་པོ་ཆེས་བསམ་པ་གསུམ་པོ་ནི་དེ་ལ་བཤད་ན་ལེགས་པར་མཐོང། འགྲེལ་པ་རྣམས་ཀྱི་བཤད་ཚུལ་དང་མི་འདྲ་བྱུང། འགྲེལ་པ་རྣམས་ཀྱིས་ཚུལ་ཁྲིམས་གསུམ་པོ་ཁོ་རང་ལ་མ་སྦྱར་ནུ། རྗེ་རིན་པོ་ཆེས་གསུང་དུས་ཚོད་ནས་དེ་དང་པོ་དེ། བསམ་པ་དང་པོ་དེ་སློབ་པར་འདོད་པའི་བསམ་པ་རྣམ་པར་དག་པ་ཟེར་མཁན་དེ། བསླབ་པའི་རང་བཞིན་ནི་ཚུལ་ཁྲིམས་གསུམ་ལ་སློབ་འདོད་དེ་རང་བྱེད། ད་ཕྱི་མ་གཉིས་ནི། བྱང་ཆུབ་འདོད་པའི་བསམ་པ་དང་སེམས་ཅན་གྱི་དོན་བྱ་བའི་བསམ་པ་ཟེར་མཁན་ནི་ཆེད་དུ་བྱ་བ་བྱང་ཆུབ་དང་གཞན་དོན་གྱི་དོན་དུ་སློབ་པ་ལ་བཤད་ན་ལེགས་པར་མཐོང། དང་པོར་སྡོམ་པ་བླངས་པས་དང་པོར་སྡོམ་པ་བླངས་པས་ཐོག་མ་ཉིད་ནས་ཀྱང་ཉེས་པ་མི་འབྱུང་བར་གུས་པ་ཆེན་པོ་བསྐྱེད་པར་བྱའོ། བྱང་སའི་ལེའུ་བཅོ་བརྒྱད་པ་ལས་ཀྱང་དེ་ལ་བྱང་ཆུབ་སེམས་དཔའ་གང་དག་བདག་ནི་བྱང་ཆུབ་སེམས་དཔའོ་ཞེས་ཁས་འཆེ་བར་གནས་ལ་བྱང་ཆུབ་སེམས་དཔའི་བསླབ་པ་རྣམས་ལ་ལེགས་པར་ལེགས་པར་མི་སྒྲུབ་པ་དེ་དག་ནི་བྱང་ཆུབ་སེམས་དཔའ་ལྟར་བཅོས་པ་ཡིན་པར་རིག་པར་བྱ་སྟེ་བྱང་ཆུབ་སེམས་དཔའ་ཡང་དག་པ་མ་ཡིན་ནོ། བྱང་ཆུབ་སེམས་དཔའ་གང་དག་བདག་ནི། བྱང་ཆུབ་སེམས་དཔའ་གང་དག་བདག་ནི། བྱང་ཆུབ་ཀྱི་བྱང་ཆུབ་སེམས་ནི་བྱང་ཆུབ་སེམས་དཔའ་ཡིན་ནོ་ཞེས་ཁས་འཆེ་བར་གནས་ལ། བྱང་ཆུབ་སེམས་དཔའི་བསླབ་པ་རྣམས་ལ་ཡང་ལེགས་པར་སློབ་པ་དེ་དག་ནི་ཡང་དག་པའི་བྱང་ཆུབ་སེམས་དཔའ་ཡིན་པར་རིག་པར་བྱའོ། ཞེས་གསུངས་པ་དེ་དག་དེ་དག་ནི་གྲུབ་ནའང་ལེགས་ཀྱི་མ་གྲུབ་ན་ཡང། དེ་ལྟ་བས་དེ་ལྟ་བས་མོད་སྙམ་དུ་དེ་ལྟ་བས་མོད་སྙམ་དུ་མི་བསམ་པར་གནད་ཀྱི་གདམས་པར་བལྟས་ཏེ་བྱང་སེམས་ཀྱི་སྡོམ་པ་བཟུང་ནས་ཕར་ཕྱིན་དང་བསྡུ་བ་བཞི་སྤྱོད་པ་ལ་མ་འདར་བྱས་ཏེ་སྤྲོ་ཤུགས་ཆེན་པོས་རྒྱལ་བའི་བསྟན་པ་ཟབ་པ་དང་རྒྱ་ཆེ་བའི་ཚུལ་རྣམས་མཐའ་དག་པར་ཤེས་ནས་ཤིང་རྟ་ཆེན་པོའི་ལམ་དུ་གཤེགས་པའི་དམ་པ་རྣམས་ཀྱི་རྗེས་སུ་འབྲང་བར་བྱ་ཡི། བསྟན་པའི་གནད་མཐའ་དག། མཐའ་དག་པར་བསྟན་པའི་གནད་མཐའ་དག་པར་མི་ཤེས་པའི་སྤོང་བ་པ།

ཉེས་པ་བྱུང་ན་ཡང་ཆོས་བཞིན་སླར་གསོ་བས་ཉེས་པ་ལས་གསོ་བར་བྱའོ། ཕམ་པ་ལས་གཞན་པའི་བྱང་སེམས་ཀྱི་བསླབ་པ་ལས་འགལ་བའི་ཉེས་པ་ཐམས་ཅད་ནི་ཉེས་བྱས་སུ་བསྡུས་ཀྱི། སོ་ཐར་ལྟར་ཉེས་པའི་རིགས་མང་པོ་མེད་སོ་ཐར་ཡིན་ན་ཉེས་པའི་རིགས་ཕམ་པའི་སྡེ་ལྷག་མའི་སྡེ། ལྟུང་བྱེད་ཀྱི་སྡེ་བདུད་བ་བཞི་པོའི་སྟེ་སེང་གེ་སྦྱོར་བ་བརླགས་སོ། དེ་འདྲ་ནང་བཞིན་ཉིད། བྱང་ཆུབ་སེམས་དཔའ་ཕམ་པ་དང་ཉེས་བྱས་ཀྱི་སྡེ་གཉིས་མ་གཏོགས། ཉེས་བྱས་ཀྱིས་བསྡུས་ཀྱི་སོ་ཐར་ལྟར་ཉེས་པའི་རིགས་མང་པོ་མེད་དོ། དེ་དག་བྱུང་ན་ཉན་ཐོས་ཐེག་པ་བའམ་ཐེག་པ་ཆེན་པོ་བ་གང་རུང། བཤགས་པའི་ངག་གི་རིག་བྱེད་ཀྱི་ཚིག་དོན་ཁོང་དུ་ཆུད་ཅིང

བྱང་སེམས་ཁྱིམ་པ་ལ་ཡང་མི་རུང་ངམ་སྙམ་མོ། གལ་ཏེ་ཀུན་དཀྲིས་ཆེན་པོས་ཕམ་པའི་གནས་ལྟ་བུའི་ཆོས་བྱུང་ན་དེས་སྡོམ་པ་བཏང་བ་ལན་གཉིས་སུ་སླར་ཡང་གཉིས་སུ་སླར་ཡང་ནོད་པར་བྱ་བར་གཞུང་འདིར་གསུངས་སོ། བསྡུ་བར་ཡང་གལ་ཏེ་ཕྱིར་བླང་བའི་སེམས་ཡོངས་སུ་དག་པ་ཐོབ་པར་གྱུར་ན་ཡང་ཕྱིར་བླང་བར་བྱའོ་ཞེས་གསུངས་སོ། འདི་ལ་བོད་ཁ་ཅིག་ལན་གཉིས་བསྐྱར་དུ་མི་རུང། བོད་ཁ་ཅིག་ལན་གཉིས་ལས་བསྐྱར་དུ་མི་རུང་ཞེས་པ་དང། ཁ་ཅིག་དང་པོ་བླངས་པ་དང་ཕྱིས་ལན་གཉིས་ཏེ་ལན་གསུམ་བསྐྱར་དུ་བླང་གི། དེ་ལས་ལྷག་པ་ནི་ངོ་ཚ་མེད་པ་ཆེན་པོ་རུ་འགྱུར་བས་མ་གནང་ངོ་ཞེས་ཞེས་པ་ནི་ཞེས་ཞེས་པ་ནི་གཞུང་འདིར་ལན་གཉིས་ཞེས་པའི་དོན་ཡིན་པར་སེམས་ཀྱང་ད་དེ་མི་བདེ། མི་བདེ་སྟེ་ལན་གཉིས་ཞེས་པ་ནི་དང་པོར་སྔར་བླངས་པ་ལ་ལྟོས་པའི་གཉིས་པ་ཡིན་གྱི། དེ་ཕན་ཆད་དུ་མི་རུང་བའི་ཚིག་མེད་པའི་ཕྱིར་དང། ཁུངས་ཐུབ་པའི་རྒྱ་གཞུང་ལས་ཀྱང་ཚད་དེ་ལྟ་བུར་བཟུང་བ་མི་སྣང་བའི་ཕྱིར་རོ། ས་མུ་དྲའི་འགྲེལ་པ་ལས་ཉོན་མོངས་པའི་དབང་གིས་བརྒྱ་ལ་ཉེས་པ་ཆེན་པོ་བྱུང་ན་ཡང་དགེ་འདུན་ལ་བཤགས་ནས་འགྲོ་བ་ཀུན་ལ་ཕན་པའི་བསམ་པས་བྱང་ཆུབ་ཏུ་སེམས་བསྐྱེད་དེ་བསམ་པ་དག་པས་སླར་ཡང་བླང་བར་བགྱིའོ། ལན་གཉིས་སུ་ཞེས་བྱ་བ་ནི་གཉིས་ཁོ་ནར་ཆད་པར་མི་བཟུང་སྟེ། ཐོག་མར་བླངས་པ་ལ་ལྟོས་ནས་ཐོག་མར་བླངས་པ་ལ་ལྟོས་ནས་ཕྱིས་ནས་ཡང་ལེན་པར་ཐོག་མར་བླངས་པ་ལ་ལྟོས་ནས། ཐོག་མར་བླངས་པ་ལ་ལྟོས་ནས་ཕྱིས་ནས་ཡང་ལེན་པར། ཕྱིས་ནས་ཡང་ལེན་པར་བྱེད་པ་དེ་ལ་གཉིས་ཞེས་བྱའོ། ཞེས་བཤད་དོ། གལ་ཏེ་ཟག་པ་འབྲིང་གི་ཉེས་པ་བྱུང་ན་ནི་ས་དེའི་ཉེས་པ་བྱུང་ན་ནི་དེས་གསུམ་མམ།